འདི VOA ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན་མཚམས་འདི་ལ་ཡང་གཟའ་འཁོར་སྔོན་མའི་ནང་བྱུང་བའི་གལ་ཆེའི་གསར་འགྱུར་གལ་ཆེན་ཁག་གི་ཐོག་ལ་རྩོམ་སྒྲིག་འགན་འཛིན་བློ་བཟང་ཡེ་ཤེས་ལགས་དང་ལྷན་གླེང་མོལ་ཞུ་བའི་དུས་ཚོད་འདི་རེད། བློ་བཟང་ཡེ་ཤེས་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་པད་མ་ལགས་བཀྲ་ཤིས་བདེ་ལེགས་ཀུན་བཟང་ལགས། བཀྲ་ཤིས་བདེ་ལེགས། ཐུགས་རྗེ་གནང་ད། འདས་པའི་གཟའ་འཁོར་ནང་ཐོན་པའི་གནས་ཚུལ་གལ་ཆེ་ཤོས་ཀྱི་ཁྲོད་ནས། དེ་རིང་གཟའ། དེ་རིང་པཱ་ཀི་སི་ཐན་གྱི་ད་རྒྱལ་ཡོངས་འོས་བསྡུ་དང་འོས་བསྡུའི་སྔོན་དེ་ག་ལ་ཡ་སྲིད་བློན་ཟུར་པ་ཨིམ་རཱན་ཁཱན། བཙོན་ཁང། ཁྲིམས་ཁང་ནས་ནི་བཙོན་འཇུག་གི་གནད་དོན་དེ་དྲང་པོ་བྱུང་མིན་ཐོག་གི་གནས་ཚུལ་དེ་གླེང་མོལ་ཞུ་ཡ་ཅིག་རེད་བྱས་ཙང། པཱ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན་བཙོན་ཁང་ནང་བཅུག་དགོས་པའི་རྒྱུ་མཚན་དང། ཡང་ཁོང་འདས་པའི་ཉིན་ཤས་ནང་ལ་ཁྲིམས་ཁང་གིས་གཅིག་མཇུག་གཉིས་མཐུད་བྱས་ནས་ཁྲིམས་ཆད་འཕར་མ་མང་པོ་ཞིག་བཀལ་བ་དེ་ཚོའི་རྒྱབ་ལྗོངས་ག་རེ་འདྲ་བ་ཆགས་ཀྱི་ཡོད་ནམ། ལགས་རེད། གསན་མཁན་རྣམ་པ་ཚང་མ་ལ་ཡང་འཚམས་འདྲི་ཞུ་གི་ཡིན། ད་གཟའ་འཁོར། འདས་པའི་གཟའ་འཁོར་ནང་ལ་ཡང་གནས་ཚུལ། ཕོན་ཆེན་པོ་དང་གཞི་རྒྱ་ཆེན་པོ་མང་པོ་ཞིག་ཐོན་ཡོད་རེད་གལ་ཆེན་པོ་མང་པོ་ཡོད་རེད། སྐབས་སུ་བབ་པ་དེ་རིང་ང་ཚོ་པ་ཀི་སི་ཐན་གྱི་གནད་དོན་སྐོར་ལ་ཡང་ཅིག་ངོ་སྤྲོད་ཞུ་ན་བསམ་བྱུང། ཨ་ནི་ད་ལྟ་གོང་ལ་ཡང་པད་མ་ལགས་ངོ་སྤྲོད་གནང་བ་ནང་བཞིན་རེད། པ་ཀི་སི་ཐན་གྱི་སྲིད་བློན་ཟུར་པ་ཨིམ་རཱན་ཁཱན། ད་རྒྱ་གར། ལྷོ་ཤར་ཨེ་ཤི་ཡའི་མངའ་ཁུལ་ནང་ལོགས་ལ་དེ་སྔ་ཁོ་རང་ཆབ་སྲིད་ནང་མ་ཞུགས་གོང་ནས་ཨ་ནི Cricket གྱི་རྩེད་འགྲན་ལ་བྱང་ཆུབ་པ་རེད་བྱས་ཙང་སྐད་གྲགས་ཞེ་དྲག་ཆེན་པོ་ཆགས་བྱས་ནས་ཨ་ནི་ཡོངས་གྲགས་ཐོག་ནས་མི་མང་པོས་ངོ་མཁྱེན་གྱི་ཡོད་རེད། ཁོ་རང་ད་ལྟའི་ཆར་ལ་ཡ་བཙོན་ཁང་ནང་ལོགས་ལ་ལོ་གསུམ་གྱི་བཙོན་འཇུག་གི་ཉེས་ཆད་ཕོག་བཞིན་དུ་ཡོད་རེད། དེ་ལ་ཡང་ཁོ་རང་གིས་ཞུ་གཏུག་བྱེད་བཞིན་པ་རེད། གྱོད་གཞི། ཉེས་འཛུགས་དེ་ག་རེ་རེད་ཟེར་ན། ཁོ་རང་གིས་ལྐོག་ཟ་བྱས་པ་རེད་ཟེར་ནས་བཤད་ཀྱི་ཡོད་རེད། ཡིན་ནའི་ཁོ་རང་གི་གསུང་ཡག་ལ་ཡག་ཁོ་རང་དང་ཁོ་རང་ཚོགས་པའི་གསུང་ཡག་ལ་ཡག་ད་འདི་པ་ཀི་སི་ཐན་ནང་ལོགས་ལ་ཨ་ནི་ཆེས་དབང་ཚད་ཆེ་བའི་ཀི་ཨ་ནི་དམག་དཔུང་གིས་རྒྱབ་ནས་ད་ངན་ཇུས་ཀྱི་ཐོག་ནས་ཨ་ནི་ཁོ་རང་བཙོན་ཁང་ནང་བཅུག་སོང་ཨ་ནི་དེ་ལ་ཡག་གོང་རིམ་ལ་ཡག་ད་ཁྲིམས་ཁང་གོང་རིམ་ལ་ཡག་ཨ་ནི་ཞུ་གཏུག་བྱེད་བཞིན་པའི་བརྒྱུད་རིམ་གཅིག་གི་ཁྲོད་ལ་ཨ་ནི་ད་ལྟ་གོང་དུ་གསུངས་པ་ནང་བཞིན་འདས་པའི་གཟའ་འཁོར་གྱི་ནང་ལོགས་ལ་ཨ་ནི།

ལོ་བཅུ་བཞི་གི་བཙོན་འཇུག་གི་ཁྲིམས་ཆད་ཅིག་བཏང་ཡོད་རེད། ད་ཡང་དེ་གི་ཐོག་ལ་དེའི་ཉི་མ་རྗེས་མ་དེ་ག་རང་ལ་ག་རེ་བྱུང་བ་རེད་ཟེར་ན། Imran Khan དང་ཁོང་གི་སྐུ་ཟླ་དེ་ད་ཁོང་གི་སྐུ་ཟླ་གསུམ་པ་དེ་ཆགས་ཀྱི་ཡོད་རེད། ཡིན་ནའི་ཁོང་གི་སྐུ་ཟླ་གཉིས་ཀྱི་ཨ་ནི་གཅིག་གི་ཆང་སའི་དུས་ཚོད་དེ་ཨ་ནི Pakistan ནང་ལོགས་ཀྱི་ཨ་ནི་ཁ་ཆེའི་ཁྲིམས་ལུགས་ཀྱི་འགྲོ་སྟངས་དང་མཐུན་མ་སོང་འགལ་ཡོད་རེད་ཟེར་ན་ད་གཙོ་བོ་བཤད་ཡ་དེ།

ད་རིང་མིན་བྱེད་འཆར་ཡོད་པའི་འོས་བསྡུ་དེ་ད་པ་ཀི་སི་ཐན་གྱི་ལོ་ངོ་བདུན་ཅུ་ལྷག་གི་ལོ་རྒྱུས་ཀྱི་ནང་ལ་འོས་བསྡུའི་བརྒྱུད་རིམ་མ་དྲང་བ་ཆེ་ཤོས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ས་རེད་དེའི་རྒྱུ་མཚན་ག་རེ་ལ་ཐུག་བསྡད་ཡོད་ན།
ལགས་རེད་ད་པ་ཀི་སི་ཐན་གྱི་ཆབ་སྲིད་སྐོར་ལ་བཤད་དུས་པ་ཀི་སི་ཐན་ནང་རྒྱལ་ཁབ་དེ་གི་རྙོག་དྲ་ཡོངས་རྫོགས་དབྱིན་ཇིའི་ཡི་གེ A གསུམ་ནས་འགོ་ཡག་རེད་ཟེར་བཤད་ཀྱི་ཡོད།

ཆོས་ལུགས་ཀྱི་ཆོས་ཚོགས་དང་དེ་ཚོས་ཀྱི་ཆོས་བེད་སྤྱོད་བཏང་བ་དེ་གིས་རྒྱལ་ཁབ་ཅིག་གི་ནང་ལོགས་ལ་ཆབ་སྲིད་ནང་ལོགས་ལ་དཀའ་ངལ་ཆེན་པོ་ཆགས་ཀྱི་ཡོད་རེད་ཟེར་ཅིག་བཤད་ཀྱི་ཡོད་རེད། ད་ཨེ་གཉིས་པ་དེ་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ཨན་ད་ལྟ་པཱ་ཀི་སི་ཐན་གྱི་ཨེ་གཉིས་པ་དེ་ལ་ཨར་མི་བཤད་ཀྱི་ཡོད་རེད། ད་དམག་དཔུང། པཱ་ཀི་སི་ཐན་དམག་དཔུང་གིས་འདས་པའི་རྒྱལ་ཁབ་ད་རང་བཙན་ཐོབ་པའི་རྗེས་ལ་ཨིན་ཇིའི་མངའ་འོག་ནས་རང་བཙན་ཐོབ་པའི་དུས་ཡུན་གྱི་རྗེས་ནས་ཨ་ནི་ཆབ་སྲིད་ཀྱི་དབང་ཆ་ཟིན་ཡག་ཡང་མིན་ན་དངོས་སུ་མ་ཟིན་པ་ཡིན་ན་རྒྱབ་ནས་ཤུགས་རྐྱེན་སྤྲད་ཡག།

འདྲ་བོ་ཆགས་པ་རེད་དེ་སྤྱི་དང་ད་ལྟའི་གི་སྐབས་སུ་བབས་པའི་གནས་ཚུལ་གཅིག་པུ་གཅིག་ལ་བལྟས་པ་ཡིན་ན་ད་མ་དྲང་བ་ཆེན་པོ་ཞེ་པོ་ཅིག་མཐོང་གི་རེད་ག་རེ་ཟེར་ན་ཨིམ་རཱན་ཁཱན་ཁོ་རང་བཙོན་ཁང་ནང་བཅུག་ཡོད་རེད་ཁོ་རང་གི་ཆབ་སྲིད་ཚོགས་པའི་ཚོགས་མི་ཚོ་འོས་ཤོག་ལ་ལངས་མ་བཅུག་པ་བྱས་སྲིད་དོན་ཚོགས་པ་གཞན་དག་གི་ནང་ལོགས་ལ་འཛུལ་དགོས་རེད་ཟེར་ནས་ཤུགས་རྐྱེན་སྤྲད་ཀྱི་ཡོད་རེད་ཁོ་རང་གི་ཆབ་སྲིད་ཚོགས་པའི་གི་མཚོན་རྟགས་ཁིར་ཁེད་ཀྱི་དབྱུག་པ་རྩ་བ་མེད་པ་བཟོས་ཡོད་རེད་འོས་བསྡུ་དྲིལ་བསྒྲགས་བྱེད་བཅུག་གི་ཡོད་མ་རེད་བརྒྱུད་ལམ་ཁག་ནང་གནས་ཚུལ་སྤེལ་བཅུག་གི་ཡོད་མ་རེད་གང་ལྟར།

པཱ་ཀི་སི་ཐན་གྱི་ཕྱི་སྲིད་དང་ཨན་དམིགས་བསལ་གྱི་སྲུང་སྐྱོབ་ཀྱི་ཐོག་ལ་ཡ་ད་གང་ལྟར་ཞི་བའི་གི་སྲིད་གཞུང་གི་འགོ་ཁྲིད་ཅིག་སླེབས་པ་ཡིན་ནའི་ཕྱི་འབྲེལ་དང་ཨན་དམག་དཔུང་སྒང་ལ་ཡ་སྟངས་འཛིན་བྱེད་ཡ་དེ་དམག་དཔུང་རང་གི་བྱེད་ཐུབ་ཡག་གི་དབང་ཆ་ཅིག་ཟིན་གི་ཡོད་རེད་ག་རེ་ཟེར་ན་འདིའི་ཐོག་ནས་གཞུང་གི་དངུལ་རྩིས་ནང་ལོགས་ལ་འགྲོ་གྲོན་བཏང་ཡ་དང་དེ་ཚོའི་ཐོག་ནས་དམག་དཔུང་དང་དམག་དཔོན་ལ་ཡ་ཁེ་ཕན་ཡོད་ཡ་དེ་མུ་མཐུད་ནས་ཡོང་བ་ཅིག་ཆགས་ཀྱི་ཡོད་དུས་ཨ་ནས་བར་སྐབས་ཅིག་ལ་ཡ་ད་ལྟ་ནཱ་ཝཱ་ཤ་རིབ་ཚོང་པ་དེ་ཁོ་རང་ཚོའི་དམག་དཔུང་གིས་བེད་སྤྱོད་བཏང་བྱས་ནས་བེ་ན་ཛིར་བྷུ་ཊོ་མེད་པ་བཟོ་ཡ་ཟེར་ན་རེད་དབང་ཆ་ནས་མར་ཕབ་པའི་ཆེད་དུ་བེད་སྤྱོད་བཏང་ཡོད་རེད་ད་ཡིན་པ་ཡིན་ནའི་དོན་དུ་ནཱ་ཝཱ་ཤ་རིབ་ཀྱིས་རྒྱུན་རིང་པོ་ཅིག་ནས་དམག་དཔུང་དང་བསྟུན་མཁས་བྱས་དབང་ཆ་ཟིན། རྒྱལ་ཁབ་སྐྱོང་བའི་བརྒྱུད་རིམ་གྱི་ནང་ལོགས་ལ་ལོ་མང་པོ་ཞིག་འགྲོ་དུས་ཁོ་རང་ལ་ཚོར་བ་ཅིག་ག་རེ་བྱུང་བ་རེད་ཟེར་ན། ད་གང་ལྟར་རང་དབང་མཐའ་གཅིག་ཏུ་སྲིད་བློན་ཡིན་ཟེར་ནས་མིང་ཆེན་པོ་ཞིག་ཁྱེར། རྒྱལ་ཁབ་སྐྱོང་གར་འགྲོ་དུས་མང་པོ་ཅིག་དམག་དཔུང་ལྟ་དགོས་ཡ་རྒྱབ་ལ་ལྟ་དགོས་ཡ་མདུན་ལ་ལྟ་དགོས་ཡ་གཅིག། འདི་བྱེད་དུས། དཀའ་ངལ་བྱེད་དུས། ད་དངོས་གནས་འདི་གི་རྒྱལ་ཁབ་ཡར་རྒྱས་ཡོང་གི་མི་འདུག་རྒྱལ་ཁབ་ཡར་རྒྱས་འགྲོ་གི་མི་འདུག་ཆ་ཚང་རྒྱལ་ཁབ་ལ་ཡག་ཡར་རྒྱས་འགྲོ་ཡག་གི་ཆེད་དུ། ཨ་ནི་དམག་དཔུང་གི་འོག་ནས་ཚུར་ཐོན་ནི་རེད་པ་ད་སོ་སོ་དམག་དཔུང་ལས་དམངས་གཙོའི་འདི་ཤུགས་ཆེ་རུ་གཏང་དགོས་ཀྱི་འདུག་བསམ་ཡག་གི་ཁོ་རང་གི་རིམ་པ་ཅིག་ཕྱག་ལས་གནང་ཡག་རེད་བརྗོད་འགོ་བཙུགས་པ་རེད་ད་ཡིན་ནའི་འདིའི་ནང་ལོགས་ནས་དམག་དཔུང་ལ་ཡག་ཕོག་ཐུག་ཆེ་ཤོས་འདི་ག་རེ་བྱུང་བ་རེད་ཟེར་ན། ཕྱི་ལོ་ཉིས་སྟོང་བཅུ་བཞི་ལོ་ལ་རྒྱ་གར་ནང་ལ་ད་ལྟ་བྷི་ཇེ་པི་སྲིད་དོན་ཚོགས་པ་ནཱ་རེན་དར་མོ་དྷི་ད་ལྟའི་ལས་ཐོག་སྲིད་བློན་ཨ་ནི་འོས་བསྡུ་ཐོབ་པ་རེད།

རྒྱལ་ཁབ་གཞན་དག་ཅིག་ལ་ཡང་གཟིགས་སྐོར་ཕེབས་ཞོར་ལ་ཡ་ཨན་པཱ་ཀི་སི་ཐན་ནང་འཁྱུག་ཙམ་བབས། ཨན་ཁོ་རང་སྲིད་བློན་ནཱ་ཝཱ་ཤ་རིབ་མཇལ་འཕྲད་གནང། ཁོ་རང་གི་གཟིམ་ཤག་ལ་ཕེབས་གསོལ་ཇ་མཆོད་བྱས་ད་གང་ལྟར། གཙོ་བོའི་རྣམ་འགྱུར་དེ་ག་རེ་བསྟན་དགོས་ཟེར་ན་རྒྱ་གར་དང་པཱ་ཀི་སི་ཐན་གཉིས་གྲོགས་པོ་བྱེད་མཁན་ཡིན། པཱ་ཀི་སི་ཐན་གྱིས་རྒྱ་ནག་གི་ཤུགས་རྐྱེན་འོག་ནས་ཕྲན་བུ་ཚུར་ཐོན་བྱས་ད་རྒྱ་གར་དང་མཉམ་དུ་དགྲ་འཁོན་འཛིན་གྱི་གནོད་ཁང་དེ་མེད་པ་བཟོ་གི་ཡིན་ཟེར་ཡག་གི་རྣམ་འགྱུར་དེ་ཤུགས་བསྟན་དུས། ཨན་ནི་པཱ་ཀི་སི་ཐན་གྱི་དམག་དཔུང་དེ་ཚོས་ཨན་ནི་ནཱ་ཝཱ་ཤ་རིབ་ལ་ཡ་ལྐོག་ཟའི་ཉེས་འཛུགས་བྱེད་ཡག་དང་གྱོད་གཞི་ཁ་མཆུ་བཙུགས་ཡག་ལ་སོགས་པ་དང་རྙོག་དྲ་ལུང་པ་གང་བཟོས་པ།

ནཱ་ཝཱ་ཤ་རིབ་བཙོན་འཇུག་བཙོན་ཁང་ནང་ཕྱིན་པ་རེད། ཨ་ནི་བཙོན་ཁང་ནང་ལོགས་ནས་ད། གཅིག་གི་དཀའ་ངལ་འདི་འཕྲོད་བསྟེན་གྱི་དཀའ་ངལ་གྱི། འདྲ་བོ་ཅིག་གི་ཟོལ་འདྲ་བོ་ཅིག་ལ་ཨ་ནི་སྨན་བཅོས་ཀྱི་ཆེད་དུ་ཕྱི་རྒྱལ་ཕྱིན་པ་རེད། ཨ་ནི་ཕྱི་རྒྱལ་ནང་བཞུགས་བཞུགས་པ་རེད་ད་ཨིང་ལན་ནང་བཞུགས་བཞུགས་པ་རེད། ད་ཨིམ་རཱན་ཁཱན་གྱིས་སྲིད་དབང་སྐྱོང་བའི་བརྒྱུད་རིམ་ལ་ཨིམ་རཱན་ཁཱན་གྱིས། ད་ལྟ་དམིགས་བསལ་གྱི་གསང་བའི་ལས་ཁུངས་ཀྱི་འགོ་ཁྲིད་བསྐོ་བཞག་གི་ཐད་ལ་དམག་དཔུང་དང་ཁ་ལ་ཉན་ཡོད་མ་རེད་ཁ་ལ་མ་ཉན་པ་དང་ཨ་དམག་དཔུང་དང་འཁོན་འཛིང་ཞེ་དྲག་བྱུང་ཨ་ནི་དམིགས་བསལ་གྱི་ད་ལྟ་སྲིད་བློན་ཨིམ་རན་ཁཱན་གྱིས་ག་རེ་གནང་པ་རེད་ཟེར་ན་ཨ་ནི་ཡུ་ཀེ་རེན་གྱི་དམག་འཁྲུག་དེ་འགོ་མ་ཚུགས་གོང་ལ་ར་ཤི་ཡ་ལ་ཡ་ཕྱིན་ཨུ་རུ་སུ་ལ་ཡ་ཕྱིན་བྱས་ནས་ཨ་ནི་ཕུ་ཐིན་དང།

པ་ཀི་སི་ཐན་དང་རྒྱ་ནག་གི་འབྲེལ་བ་དེ་ཉེ་པོ་ཞིག་བསྡད་ཡོད་རེད་ཨ་མི་རི་ཀས་རྒྱང་ཐག་རིང་དུ་བྱས་པ་རེད། ཨ་ནི་དེའི་བར་ལ་ཡང་ད་ལྟ་རྒྱ་གར་གྱིས་ཨ་མི་རི་ཀ་དང་འབྲེལ་བ་བྱེད་ཡག་དེ་ཤུགས་ཆེ་རུ་ཕྱིན་ཡོད་རེད། ད་དུས་ཚོད་ཞེ་དྲག་མི་འདུག་དེ་གི་དེ་ངས་གོ་སྐབས་ལན་གཅིག་ཞུས་པ་ཡིན་ན། དཔེར་ན་ཆ་བཞག་ན་རྒྱ་གར་ལ་ཡང་བར་སྐབས་ཅིག་ལ་ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་གྲོགས་པོ་ཡོད་མ་རེད་འབྲེལ་བ་བྱེད་མཁན་ཡོད་མ་རེད་པ་ཀི་སི་ཐན་ལ་ཤུགས་ཆེན་པོ་ཡོད་རེད།